རེས་གཟའ་ཕུར་བུའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་ནག་གི་ཚན་རིག་པ་རྣམས་ཀྱིས་སྙན་ཐོ་ཞིག་འདོན་སྤེལ་བྱས་ཏེ་བོད་ནང་གི་གཏེར་ཁ་སྔོག་འདོན་དང་ཡུལ་སྐོར་སྤྲོ་འཆམ། གཞན་འཆར་འགོད་ཀྱི་ལས་གཞི་ཆེ་ཁག་སྤེལ་བ་དག་གིས་བོད་མཐོ་སྒང་གི་ཁོར་ཡུག་ལ། གནོད་སྐྱོན་ཉུང་བ་ཞིག་མ་གཏོགས་ཐེབས་ཀྱི་མེད་པའི་སྐོར་གྱི་འཁྱོག་བཤད་བྱས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། རྒྱ་ནག་གཞུང་གིས་ཉེ་བའི་ཟླ་ཤས་དང་ལྷག་པར་དུ་དྲུག་གཅིག་བྱིས་པའི་སྐབས་དང་བསྟུན་ནས། བོད་ཀྱི་བྱིས་པ་རྣམས་ལ་རྒྱ་ནག་དམར་ཤོག་གི་ལྟ་བ་སོགས་ཆབ་སྲིད་ཀྱི་སློབ་གསོ་ཤུགས་ཆེན་འགྲོ་བཞིན་ཡོད་པའི་གནས་ཚུལ་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང་རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གའི་ཐོན་བྱུང་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། རྒྱ་ནག་གི་ཚན་རིག་པ་རྣམས་ཀྱིས་སྙན་ཐོ་ཞིག་འདོན་སྤེལ་བྱས་པ་དེས། བོད་ནང་གི་གཏེར་ཁ་སྔོག་འདོན་དང་ཡུལ་སྐོར་སྤྲོ་འཆམ། འཆར་འགོད་ཀྱི་ལས་གཞི་ཆེ་ཁག་སྤེལ་བ་ཁག་གིས། བོད་མཐོ་སྒང་གི་ཁོར་ཡུག་ལ་ཤུགས་རྐྱེན་ཉུང་ཉུང་ཞིག་མ་གཏོགས་ཐེབས་ཀྱིན་མེད་པའི་སྐོར་གྱི་འཁྱོག་བཤད་བྱས་ཡོད་པའི་གནས་ཚུལ་ཐོན་པ་རེད། སྤྱི་ཟླ་ལྔ་བའི་ཚེས་སོ་གཅིག་ཉིན། བོད་ཀྱི་ཐོབ་ཐང་ཞེས་པའི་ཞིབ་འཇུག་ཚོགས་པས་གནས་ཚུལ་སྤེལ་དོན་ལྟར་ན། རྒྱ་ནག་གི་ཚན་རིག་པ་རྣམས་ཀྱིས་བཏོན་པའི་སྙན་ཐོ་དེ་ནི། གཙོ་བོ་དེ་གནས་ཚུལ་ལོག་པར་ཁྱབ་སྤེལ་བྱ་རྒྱུ་དང། བདེན་པར་འཁྱོག་བཤད་བྱ་རྒྱུའི་དམིགས་ཡུལ་བཟུང་ནས་བཏོན་པ་ཞིག་ཡིན་པ་མ་ཟད། བོད་ནང་གི་གཏེར་ཁ་སྔོག་འདོན་གཙོ་བྱས་པའི། ལས་དོན་ཁག་གིས། བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་གཏོང་བཞིན་པ་ཁག། མངོན་གསལ་མེད་པ་བཟོ་ཐབས་བྱས་པ་ཞིག་ཡིན་སྟབས། སྙན་ཐོ་དེར། དོགས་ཟོན་ཆེན་པོའི་སྒོ་ནས་ལྟ་དགོས་པ་ཞིག་ཡིན་པའི་སྐོར་གྱི་བཤད་པ་གནང་བ་རེད། སྙན་ཐོ་དེ་ནི། རྒྱ་ནག་གི་ཚན་རིག་པའི། བོད་མཐོ་སྒང་གི་ཉམས་ཞིབ་ལྟེ་གནས་ཁང་གི། རྒྱ་རིགས་ཁྲིན་ཟེར་བ་ཞིག་གིས་སྣེ་ཁྲིད་པའི་ཞིབ་འཇུག་བྱས་པའི་སྙན་ཐོ་ཞིག་ཡིན་པ་དང། དེའི་ནང། བོད་ནང་གི་ཞིང་ལས་དང་དུད་འགྲོའི་གསོ་སྐྱོང། ཡུལ་སྐོར་སྤྲོ་འཆམ་དང་གཏེར་ཁ་སྔོག་འདོན་གྱི་ལས་གཞི་རྒྱ་སྐྱེད་བཏང་བ། གྲོང་ཁྱེར་ཅན་དུ་བསྒྱུར་རྒྱུའི་ཨར་ལས་གསར་རྒྱག་བྱས་པ། གཞན་འཆར་འགོད་ཀྱི་ལས་གཞི་ཆེ་ཁག་གིས་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཆུང་ངུ་ཞིག་ལས་འགྲོ་རྒྱུ་མི་འདུག་བཤད་ཡོད་པ་མ་ཟད། ད་དུང་རྒྱ་ནག་རྒྱལ་ཡོངས་སུ་བརྩིས་པ་ཡིན་ན། བོད་ནང་གཏེར་ཁ་སྔོག་འདོན་ལ་སོགས་པའི། མི་ཡི་བྱེད་སྒོ་དེ་བརྒྱ་ཆའི་ཉི་ཤུ་རྩ་བདུན་ལས་མང་དུ་ཕྱིན་མེད་ལུགས་ཀྱང་བཤད་ཡོད་པ་རེད། སྙན་ཐོ་དེ་ནི་ལོག་འགྲེལ་བྱས་པ་ཞིག་ཡིན་པ་མ་ཟད། རང་དབང་ཅན་གྱི་རྒྱལ་སྤྱིའི་ཁོར་ཡུག་མཁས་པ་རྣམ་པས་དཔང་རྟགས་ར་སྤྲོད་གསལ་བོ་བཏོན་ནས་སྙན་ཐོ་འདོན་སྤེལ་གནང་བ་ཁག་གི་ལྡོག་ཕྱོགས་ཀྱང་ཡིན་པའི་སྐོར། ཞིབ་འཇུག་ཚོགས་པ་དེས་འགྲེལ་བརྗོད་གནང་བ་རེད། འཇིག་སླ་བའི་བོད་མཐོ་སྒང་དེ་ནི། འཛམ་གླིང་གི་ས་ཡི་ཡང་རྩེ་ཞེས་འབོད་སྲོལ་ཡོད་པ་ལྟར། འདས་པའི་ལོ་མང་རིང། རྒྱ་ནག་གིས་བོད་ནང་དྲག་པའི་བཙན་འཛུལ་གྱིས། བཙན་དབང་བྱས་པ་ནས་བཟུང། ནགས་ཚལ་གཅོད་འབྲེག་དང། གཏེར་ཁ་ཚོད་མེད་ཀྱིས་སྔོག་འདོན་བྱས་པ་སོགས། རྒྱུན་གནས་མ་ཐུབ་པའི་ཡར་རྒྱས་ཀྱི་ལས་གཞི་མང་བོ་ཞིག་སྤེལ་བའི་རྐྱེན་གྱིས། བོད་ཀྱི་རྩྭ་ཐང་ཉམས་པ་དང། སྐྱེ་ལྡན་སྲོག་ཆགས་མང་བོ་ཞིག་རྩ་མེད་དུ་ཕྱིན་པ། གཞན་ཆུ་ལོག་དང་ས་རུད་སོགས། རང་བྱུང་གི་འབྱུང་རྐྱེན་མང་བོ་ཞིག་བྱུང་བཞིན་ཡོད་པའི་སྐོར་གྱི་གནས་ཚུལ་བཀོད་ཡོད་པ་རེད།

གཞན་ལས་འཆར་འགན་འཛིན་ཟུང་དྲུང་བསྟན་འཛིན་མཁྱེན་རབ་ལགས་དང། འདོད་རྒུ་གླིང་ས་གནས་འགོ་འཛིན་གཙོས་བྱས་པའི་ལས་སྣེ་བ་སྐོར་ཞིག་ལྷན་ཞུགས་གནང་ཡོད་འདུག་ལ། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས། སྡོད་ཁང་གསར་རྒྱག་གི་ལས་གཞི་དེ་ནི། བཀའ་ཤག་སྐབས་བཅུ་བཞི་དང་བཅོ་ལྔའི་སྐབས་ཀྱི་ལས་འཆར་ཞིག་ཡིན་པའི་སྐོར་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། སྡོད་ཁང་དེའི་ནང་མི་གཅིག་ཅན་གྱི་ཁང་པ་དང། མི་བཞི་ཅན་གྱི་སྡོད་ཁང་བཅས་སྡེ་ཚན་ཁག་གཉིས་ཡོད་ཅིང་སྡོད་ཁང་གསར་པ་ལས་རྒྱུའི་ལས་གཞིའི་ཆེད་ལ་མཐུན་རྐྱེན་དང་རྒྱབ་སྐྱོར་གནང་མཁན་བོད་མིའི་སྒྲིག་འཛུགས་གཙོས་བྱས་པའི་སྡེ་ཚན་ཁག་བཞི་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། སྤྱི་ལོ་ཉིས་སྟོང་བཅུ་ཙམ་ནས་བཟུང་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གོང་མའི་སྐབས་བོད་ནས་གསར་དུ་འབྱོར་བ་རྣམས་གཙོས་བྱས་པའི་བོད་མི་སྡོད་ཁང་མ་རག་པ་རྣམས་ལ་ཧི་མ་ཅལ་མངའ་སྡེའི་སྦིར་ཁུལ་དང་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ལུགས་བསམ་དང་གཞན་ལྡི་ར་དུང་དང་ཀུ་ལུ་བཅས་ས་གནས་ཁག་བཞིའི་ནང་སྡོད་ཁང་གསར་རྒྱག་གི་མཐུན་འགྱུར་གནང་ཡོད་པ་རེད་སྐབས་འདིའི་བཀའ་ཤག་གི་ངོས་ནས་མ་འོངས་པར་བོད་མི་རྣམས་ཁ་འཐོར་དུ་མི་འགྲོ་བར་གཞིས་ཆགས་ཁག་གི་ནང་དུ་མཉམ་གནས་ཐུབ་རྒྱུར་དམིགས་ནས་བཀོད་སྒྲིག་གནང་བ་ཞིག་ཡིན་པའི་སྐོར་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་མཆོག་ཟླ་འདིའི་ཕྱི་ཚེས་ཉེར་བརྒྱད་ཉིན་མོང་གོ་འདོད་རྒུ་གླིང་གཞིས་ཆགས་སུ་ཕེབས་འབྱོར་བྱུང་སྟེ་ཕྱི་ཚེས་སུམ་ཅུ་ཉིན་གཞིས་ཁོངས་དེའི་ནང་དུ་སྡོད་ཁང་གསར་རྒྱག་ལེགས་པར་གྲུབ་ཟིན་པ་དབུ་འབྱེད་གནང་བ་དང་བསྟུན་ནས་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་གི་ནང་དུ་ཕྱོགས་བསྐྱོད་ཀྱིས་གཞིས་ཆགས་ཀྱི་ནང་དུ་ཡོད་པའི་ལས་འཆར་ཁག་ལ་རྟོག་ཞིབ་དང། རྒན་གསོ་ཁང་ལ་གཟིགས་སྐོར། འབྲེལ་ཡོད་འགན་འཛིན་རྣམས་ལ་ཐུག་འཕྲད་བྱས་ཡོད་པ་མ་ཟད། ད་དུང་གཞིས་ཆགས་ཀྱི་ནང་དུ་ས་ཞིང་འདེབས་ལས་དང། ཁོར་ཡུག་དང་འབྲེལ་བའི་གནས་སྟངས་སོགས་ཀྱི་ཐད་ལ་རྒྱུས་ལོན་གྱིས་མང་ཚོགས་ལ་བཀའ་མོལ་གནང་ཡོད་པའི་སྐོར། དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། ཐེངས་འདིར་ནང་སྲིད་དྲུང་ཆེ་དང་ལྷན་དུ་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང། ནང་སྲིད་ཟུང་དྲུང་བསྟན་འཛིན་ཀུན་བཟང་ལགས་བཅས་ལྷན་དུ་ཕེབས་ཡོད་ཅིང། ཁོང་རྣམ་པ་མོང་གོ་དང་ཧོན་སུར་སྦེ་ལ་ཀོབ་པེའི་ལུགས་བདེ་གཞིས་ཁོངས་གཉིས་དང། ཀོ་ལེ་གྷལ་དང་སྦེང་ལོར་བཅས་ཀྱི་ནང་དུ་ཕྱོགས་བསྐྱོད་གནང་སྟེ། སྤྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན་ཕྱིར་བཞུགས་སྒར་དུ་ཕེབས་ཀྱི་ཡོད་པ་རེད།

བོད་མི་གི་དབུ་ཁྲིད་གོང་ས་མཆོག་ལ་འཆར་ཅན་ལྟར་རྡ་རམ་ས་ལའི་ནང་ཆོས་ངོ་སྤྲོད་གོ་སྒྲིག་ཚོགས་ཆུང་གིས་གསོལ་འདེབས་ཞུས་དོན་ལྟར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཉི་མ་གཉིས་ཀྱི་རིང། བོད་རིགས་གཞོན་སྐྱེས་དང་སློབ་ཕྲུག་གཙོས་པ་གི་ཕྱི་ནང་གི་མི་མང་སྟོང་ཕྲག་འགའ་ལ་ནང་ཆོས་ངོ་སྤྲོད་གནང་བཞིན་པ་གི་ཉི་མ་གཉིས་པ་སྟེ། སྤྱི་ཟླ་ལྔ་པ་གི་ཚེས་པ་སོ་གཅིག་གི་ཉི་མ། གཞོན་སྐྱེས་སློབ་ཕྲུག་ཚོར་སློབ་གཉེར་ལ་དོ་ཁུར་དང་ཤེས་རབ་འཕེལ་བ་སོགས་སུ་དམིགས་ཏེ། ལྷག་པའི་ལྷ་མཆོག་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་ཞུགས་ཕྱིར་དུ། རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་བཀའ་ཆོས་ཕེབས་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་བོད་ལ་སངས་རྒྱས་ཀྱི་ཆོས་ཧ་ཅང་སྤུས་དག་ཞིག་ཡོད་པ་དེར་བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དེ་དོ་སྣང་ཡག་པོ་གནང་རོགས་ཀྱི་སྐུལ་མ་གནང་གི་འདུག། འོ་ད་འཛམ་བུ་གླིང་འདི་སྒང་ལ་ནང་པའི་ཡུལ་གྲུ་མང་པོ་ཡོད་རེད།
ཡིན་ནའི་གཅིག་སློབ་སྦྱོང་བྱས་ནས་གཏིང་རིང་པོ་གཅིག་གི་ཐོག་ནས་ཕར་འགྲེལ་བཤད་རྒྱག་ཡ་ད་འདི་རྒྱུ་འདི་ང་ཚོ་བོད་པ་དྲག་ཤོས་ཡིན་པའི་བཟོ་འདྲ་ཞིག་འདུག་ག་བོད་དང་སོག་པོ་སྔ་མོ་ཡིན་ན།

དེ་འདྲ་ཅིག་གི་ད་དཔལ་ནཱ་ལེནྡྲ་ནས་བརྒྱུད་པའི་སྤུས་དག་པོ་ཞེ་པོ་ཅིག་ཡོད་བསྡད་པ་ཅིག་ད་དེ་བར་སྐབས་ཉམས་ཆག་ཞེ་པོ་ཕྱིན་པ་རེད་དེ་བོད་རྒྱ་ཆེའི་མི་མང་གིས་དངོས་གནས་དྲང་གནས་ཀྱི་ལྷག་བསམ་དད་པ་འགྱུར་བ་མེད་པ་བྱས་ནས་ཡོད་པ་རེད་འོ་དེ་རྗེས་དེ་གི་ང་རང་ཚོ་ཚང་མ་ལོག་གི་སྤུན་ཟླ་ཆགས་ཏེ་ཡོད་རེད་ཨ་ནི་དེ་འདྲ་འདྲ་བའི་ད་ག་ད་པད་བོད་ཀྱི། དེ་ནི་འཕགས་པ་སྤྱན་རས་གཟིགས་ཀྱི་དམིགས་བསལ་གྱི་ད་གདུལ་ཞིང། དེ་དང་ཆབས་ཅིག་སྐབས་འདིར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ད་བྱིན་རླབས་ཕོག་ནས་ཚང་མ་ལོག་གི་རྒྱུད་ལ་ཡ། སྟོང་ཉིད་སྙིང་རྗེ་བྱང་ཆུབ་ཀྱི་སེམས་ད་རྒྱུད་ལ་ཡ། ཅིག་རིང་པོར་མི་ཐོགས་པར་པའི་གོང་ནས་གོང་དུ་འཕེལ་ཐུབ་ཡག་ཅིག་གི་སྐལ་བ་ཅན་དུ་བྱས་སོ་བསམ་པ་ཅིག་གིས། སོ་སོ་སོ་སོའི་གདེང་འཇོག་གནང་ཤོག་ཨ། གཞན་ཡང་གོང་ས་མཆོག་ནས་ཁོང་གིས་ལོ་མང་པོ་གི་རིང་ལ་དགོངས་པ་བཞེས་ཏེ། དཔྱད་སྒོམ་དང་འཇོག་སྒོམ་ཟུང་འབྲེལ་གྱི་སྒོ་ནས་བློ་ཡར་རྒྱས་སུ་ཕྱིན་པས། ད་ཆ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་གང་འཚམ་གདེང་ཚོད་སླེབས་པ་ཞིག་ཆགས་ཡོད་ཅེས་ལམ་སྟོན་ཕེབས་སོང། སྟོང་ཉིད་ངས་ག་རུ་སྒོམ་གྱི་ཡོད་ད། ད་སྟོང་ཉིད་ཕལ་ཆེར་ད་ཚེ། ཕལ་ཆེར་སྟོང་ཉིད་རྟོགས་ཡོད་ཟེར་ལབ་ན་ལབ་ཆོག་གས་སོ་རབ་བྱེད། དེ་དང་འབྲེལ་ནས་བྱང་ཆུབ་ཀྱི་སེམས་ཕལ་ཆེར་ཞིག་བྱང་ཆུབ་ཀྱི་སེམས་ལ་བཅོས་མ་མ་ཡིན་པ་ཞིག་ཕལ་ཆེར་ད་སྐྱེས་ཡོད་ཟེར་ལབ་ན་རྫུན་མ་རེད་ཕལ་ཆེར་བདེན་པ་ཡིན། དེའི་དེ་ལོ་མང་པོ་བསམ་བློ་བཏང། ཨེ་ནས་དཔྱད་སྒོམ་དང་འཇོག་སྒོམ་ཟུང་འབྲེལ་གྱི་ཐོག་ནས་འདུག་བསམ་བློ་བཏང། ཨེ་ནས་བླ་མའི་རྣལ་འབྱོར་གྱི་ཐོག་ནས་གསོལ་འདེབས་བྱས།

ན་གཞོན་སློབ་ཕྲུག་ཚོར་དམིགས་ཏེ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བསྩལ་བ་དེས། ནམ་རྒྱུན་སློབ་གྲྭའི་ནང་དུ་རྗེ་བཙུན་འཇམ་པའི་དབྱངས་ཀྱི་བསྟོད་པ་ཞལ་འདོན་གནང་བཞིན་པ་གི་སྟབས་ཀྱིས།
དམིགས་བསལ་གྱི་ཚོར་བ་ཞིག་བྱུང་བ་བརྡ་སྟངས་དབུ་ཁྱིམ་གྱི་སློབ་མ་བསྟན་འཛིན་བུ་ཁྲིད་ལགས་ནས་འགྲེལ་བརྗོད་གནང་གི་འདུག། སོ་སོའི་ཚོར་བ་ལོགས་ག་ཅིག་སླེབས་སོང་ར་དེ་རིང་ནམ་རྒྱུན་ནི་སྐྱོར་ག་བྱས་མ་གཏོགས་ཡིན་ནའི་དོན་དག་གཙོ་བོ་དེའི་དོ་སྣང་ཞེ་པོ་ཞིག་བྱེད་མ་མྱོང་ར།

དངོས་གནས་བྱིན་རླབས་འཇུག་གི་རེད་ལ་ནི་རང་ང་རང་ང་རང་ངོས་ནས་དངོས་གནས་དེ་རིང་ཚོར་བ་དཔེ་སྐྱིད་ཅིག་བྱུང་སོང་བྱིན་རླབས་ཆེན་པོའི་ཚོར་བ་བྱུང། ཡང་རྡ་སྟེང་བོད་ཁྱིམ་གྱི་སློབ་ཕྲུག་བསྟན་འཛིན་ཨོ་རྒྱན་ལགས་ནས་གོང་ས་མཆོག་ནས་བཀའ་ཕེབས་བཞིན་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་ཡོང་བར། བོད་ཀྱི་སྐད་ཡིག་དང་རིག་གཞུང་བསྐྱར་གསོ་ཁྱབ་སྤེལ་གནང་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག།

ཉི་མ་གཉིས་ཀྱི་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་རིགས་གཞོན་སྐྱེས་སློབ་ཕྲུག་གཅིག་སྟོང་སུམ་བརྒྱ་ལྷག་གཙོར་བཟུང་གི་ནང་ཆོས་ངོ་སྤྲོད་དེར་གོང་ས་མཆོག་གིས་སེམས་བསྐྱེད་དང་སྐྱབས་འགྲོ། རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་སོགས་དང་འབྲེལ་ཏེ་ནང་ཆོས་ངོ་སྤྲོད་བསྩལ་ཡོད་ཅིང། ཡང་རིང་མིན་སྤྱི་ཟླ་དྲུག་པ་གི་ཚེས་པ་བཞི་ས་ག་ཟླ་བ་གི་ཚེས་པ་བཅོ་ལྔ་གི་ཉི་མར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། གོང་ས་མཆོག་གིས་བློ་སྦྱོང་ཚིག་བརྒྱད་མ་དང་སེམས་བསྐྱེད་ཀྱི་བཀའ་ཆོས་སྩལ་གཏན་འཁེལ་ཡོད་སྐད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་ནས། བོད་དང་ཧི་མ་ལ་ཡའི་མི་མང་གིས། ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་བཀའ་བཞིན་བསྒྲུབ་རྒྱུ་དང། བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་བྱ་དགོས་པའི་སྐོར། ནིའུ་ཡོག་གིར་བཀའ་སློབ་ལམ་སྟོན་གནང་བའི་ཐད། ང་ཚོའི་གསར་འགོད་པ་ཅོ་ལེབ་ཆོས་འཕེལ་གྱིས་ས་གནས་ནས་བཏང་བའི་གནས་ཚུལ་ཞིག་ལ་གསན་གནོངས། ས་སྐྱ་བརྩེ་ཆེན་ཚོགས་པས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། ཕྱི་ཟླ་ལྔ་བའི་ཚེས་སུམ་བཅུ་སྟེ་བོད་ཟླ་བཞི་བའི་ཚེས་བཅུའི་ཉིན། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག། ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། མ་ཧཱ་གུ་རུ་འབུམ་ཚོགས་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་མཛད་དེ། བོད་དང་ཧི་མ་ལ་ཡའི་དད་ལྡན་མི་མང་གཅིག་སྟོང་ལྷག་ལ་ཚེ་དབང་ལོ་བརྒྱ་མའི་བཀའ་དབང་དང། འཁོན་ལུགས་རྡོ་རྗེ་ཕུར་བུའི་བཀའ་བསྒོ་གནང་ཡོད་པ་རེད། བཀའ་དབང་གནང་གྲུབ་པའི་རྗེས་སུ་གོང་མ་ཁྲི་ཆེན་མཆོག་ནས་དད་ལྡན་མང་ཚོགས་ལ་བཀའ་སློབ་ལམ་སྟོན་གནང་བའི་ནང། མི་མང་གིས་མཐུན་ལམ་གནང་དགོས་པ་དང། བོད་ཀྱི་ལོ་རྒྱུས་ནང་བོད་མི་ནང་ཁུལ་མ་མཐུན་པའི་རྐྱེན་གྱིས་གཞན་གྱིས་བཙན་འཛུལ་བྱས་པའི་ལོ་རྒྱུས་ཡོད་པ་ལྟར། ཆོས་ལུགས་དང་ཆོལ་ཁའི་འཐེན་འཁྱེར་བྱེད་མི་རུང་བའི་སྐོར་གསུངས་གནང་སོང།
གང་ལྟར་རང་གི་ཚང་མར་རོགས།

བླ་མའི་སྐུ་ཚེ་ཡུན་རིང་བརྟན་མིན་ནི་སློབ་མའི་དམ་ཚིག་ལ་རག་ལས་ཡོད་པས། ཚང་མས་གཟབ་གཟབ་གནང་དགོས་པའི་དུས་ཚོད་ཅིག་རེད་ཅེས་གསུངས་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལེབ་ཆོས་འཕེལ་ཡིན།
རྒྱ་ཆེ་བའི་གསན་མཁན་རྣམ་པ་ད་ཁྱེད་ཀྱི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གའི་ཐོན་ཡིན། སུའུ་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། རྒྱ་དཀར་ནག་གཉིས་ཀྱིས་ཕན་ཚུན་གྱི་གསར་འགོད་པ་རང་རང་གི་མངའ་ཁོངས་ནས་ཕྱིར་འབུད་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་པ་རེད། འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ནས་སྤྱི་ཚེས་སོ་གཅིག་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན། རྒྱ་དཀར་ནག་གཉིས་ཀྱི་བར་ས་མཚམས་དཀའ་རྙོག་གཙོ་བྱས་པའི་གནད་དོན་མང་བོ་ཞིག་གི་ཐོག་ལ་འཁྲུག་རྩོད་བྱུང་དང་བྱུང་བཞིན་ཡོད་པ་མ་ཟད། གནད་དོན་རྣོ་ངར་ཅན་དུ་འགྱུར་བཞིན་པ་སོགས་ལ་བརྟེན་ནས། ཉེ་བའི་བདུན་ཕྲག་འགའ་ཤས་ནང་རྒྱ་གར་དང་རྒྱ་ནག་གཉིས་ཀྱི་ངོས་ནས་ཕྱོགས་ཕན་ཚུན་གྱི་གསར་འགོད་པ་ཕྱིར་འབུད་བྱེད་བཞིན་ཡོད་པའི་གནས་སྟངས་དེས་ཡུལ་གྲུ་གཉིས་བར་གྱི་གསར་འགྱུར་བརྒྱུད་ལམ་ཧ་ལམ་མཚམས་འཇོག་ལྟ་བུ་བྱས་ཡོད་པའི་གནས་སྟངས་ཆགས་ཡོད་པའི་སྐོར་གྱི་གནས་ཚུལ་བཀོད་ཡོད་པ་རེད། འབྲེལ་ཡོད་ཨ་མི་རི་ཀའི་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བར་གཞིགས་ན་གནད་དོན་དེའི་ཐད་རྒྱུས་མངའ་ཡོད་མཁན་ནས་བརྗོད་དོན་སྤྱི་ཟླ་ལྔ་བའི་ཟླ་མཇུག་བར་རྒྱ་གར་ཕྱོགས་ནས་རྒྱ་གར་ནང་དུ་ཡོད་པའི་རྒྱ་ནག་གི་གསར་འགོད་པ་གཉིས་ཀྱི

རྒྱ་ནག་གིས་ཨ་རིའི་ཕྱོགས་ནས་ཨ་མེ་རི་ཁའི་གནམ་གྲུ་ལ་རྒྱ་ནག་གིས་ལྟ་རྟོག་བྱ་རྒྱུ་མཚམས་འཇོག་དགོས་པའི་སྐྱོན་བརྗོད་ལ་ལན་འདེབས་བྱས་ཡོད་པ་རེད། སྤྱི་ཟླ་ལྔ་བའི་ཚེས་སོ་གཅིག་ཉིན་རྒྱ་ནག་གཞུང་ཕྱོགས་ནས་ཨ་རིའི་རྟོག་ཞིབ་གནམ་གྲུའི་ཉེ་འགྲམ་དུ་རྒྱ་ནག་གི་མཁའ་དམག་གི་ཉེན་ཚབས་ཆེ་བའི་འཕུར་སྐྱོད་ཀྱི་རིགས་མཚམས་འཇོག་དགོས་པའི་སྐྱོན་བརྗོད་ལ་ལན་འདེབས་བྱས་ཡོད་པ་རེད། ཨ་རིའི་ཕྱོགས་ནས་ཐའེ་ཝན་རང་སྐྱོང་ལ་རྒྱབ་སྐྱོར་དང་རྒྱ་ནག་གིས་རྒྱལ་ཁབ་གཉིས་ཀྱི་དམག་ཁུལ་བར་ལ་གླེང་མོལ་བྱ་རྒྱུར་ཁས་ལེན་མ་བྱས་པ་དང་ཨ་རིའི་མཁའ་ཐོག་ཏུ་སོ་ཉུལ་གྱི་དབུགས་ལྒང་བཏང་བ་སོགས་ཀྱི་དབང་གིས་ཨ་མེ་རི་ཀ་དང་རྒྱ་ནག་གཉིས་ཀྱི་དམག་དོན་དང་ཕྱི་འབྲེལ་དཔལ་འབྱོར་བཅས་ཀྱི་འབྲེལ་བ་ཛ་ཇེ་དྲག་ཏུ་སོང་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། རྒྱ་ནག་གི་ཕྱི་འབྲེལ་གྱི་མགྲིན་ཚབ་པ་མའོ་ཉིང་ཞུ་བས་གསར་འགོད་གསལ་བསྒྲགས་སྐབས་སུ་ཨ་རིའི་ཕྱོགས་ནས་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ལ་ཉེན་ཁ་བཟོ་བའི་བྱ་སྤྱོད་མྱུར་དུ་མཚམས་འཇོག་བྱ་རྒྱུ་དང། རྒྱ་ནག་གིས་མུ་མཐུད་དུ་དགོས་ངེས་ཀྱི་བྱ་ཐབས་སྤྱད་ནས་རྒྱལ་ཁབ་ཀྱི་བདག་དབང་ལ་སྲུང་སྐྱོབ་བྱ་རྒྱུ་ཡིན་ཚུལ་བཤད་ཡོད་པ་རེད། ཨ་མེ་རི་ཀའི་དམག་ཁུལ་གྱིས་སྤྱི་ཚེས་སུམ་ཅུ་ཉིན་གནས་ཚུལ་སྤེལ་བར་གཞིགས་ན། གཟའ་འཁོར་སྔོན་མའི་རེས་གཟའ་པ་སངས་ཉིན། ཨ་མེ་རི་ཁའི་ཨར་སི་གཅིག་གསུམ་ལྔ་རྟགས་ཅན་གྱི་གནམ་གྲུ་ཞིག་རྒྱལ་སྤྱིའི་མཁའ་ལམ་དུ་སྐྱོད་བཞིན་པའི་སྐབས་སུ། རྒྱ་ནག་གི་ཇེ་བཅུ་དྲུག་རྟགས་ཅན་གྱི་མཁའ་དམག་གི་གནམ་གྲུ་ཞིག་ཐད་ཀར་ཨ་རིའི་གནམ་གྲུའི་མདུན་ཕྱོགས་ཀྱི་ཉེ་འཁོར་དུ་འཕུར་སྐྱོད་བྱས་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་འདུག་ལ། ཨ་མེ་རི་ཁའི་རྒྱ་གར་དང་ཞི་བདེའི་རྒྱ་མཚོའི་མངའ་ཁུལ་གྱི་དམག་སྤྱིས་བཤད་དོན་དུ།

ཉེ་བའི་ཟླ་ཤས་ནས་རྒྱ་ནག་གཞུང་གིས་སྔར་ལས་ལྷག་པར་བོད་ཀྱི་ས་ཁུལ་ཁག་གི་སློབ་གྲྭ་ཆུང་འབྲིང་ནང་བོད་རིགས་སློབ་ཕྲུག་ཚོར་རྒྱ་ནག་དམར་ཤོག་ཚོགས་པའི་རྗེས་འབྲང་དང་དམར་ཤོག་ཚོགས་པའི་ཁ་ལ་ཉན་པ་སོགས་ཆབ་སྲིད་སློབ་གསོ་ཤུགས་ཆེར་སྤེལ་གྱི་ཡོད་པ་དང་ལྷག་པར་དུ་དྲུག་གཅིག་བྱིས་པའི་དུས་ཆེན་དང་བསྟུན་བོད་ཕྲུག་ན་ཆུང་ཚོར་དམག་སྦྱོང་འཁྲབ་སྟོན་བྱེད་དུ་བཅུག་ནས་ལོ་ན་ཆུང་བའི་དུས་ནས་བཟུང་རྒྱ་ནག་ལ་དགའ་ཞེན་དང་བོད་ཀྱི་རིག་གཞུང་གོམས་གཤིས་དེ་བོད་ཕྲུག་ཚོའི་སྟེང་ནས་རྩ་བརླག་གི་ཐབས་ཇུས་མུ་མཐུད་དུ་སྤེལ་དང་སྤེལ་མུས་རེད། དེ་བཞིན་ཕྱི་ཟླ་ལྔ་བའི་ཚེས་སུམ་ཅུ་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གནས་ཚུལ་སྤེལ་ཏེ་གོང་བཤད་གནས་སྟངས་དེ་དག་གསལ་འདོན་གནང་ཡོད་པ་རེད། དེ་ཡང་རྒྱ་ནག་གིས་རྒྱ་ནག་དམར་ཤོག་གཞུང་ལ་དགའ་ཞེན་དང་དམར་ཤོག་ཀྱི་རྗེས་འབྲང་སོགས་ཐབས་ལམ་འདྲ་མིན་སྣ་ཚོགས་བེད་སྤྱོད་བཏང་སྟེ་བོད་ཀྱི་སློབ་ཕྲུག་ཚོའི་བསམ་བློ་བསྒྱུར་བཅོས་གཏོང་ཐབས་བྱེད་བཞིན་ཡོད་པ་མ་ཟད་ད་ལོའི་ལོ་སྟོད་དུ་རྒྱ་ནག་རྒྱལ་ཡོངས་སློབ་གསོའི་ལས་དོན་ཚོགས་འདུ་ཐེངས་གཉིས་པ་ཟེར་བ་འཚོགས་པའི་སྟེང་སློབ་གསོའི་མ་ལག་ཁྲོད་ཆབ་སྲིད་ཀྱི་འདུ་ཤེས་ཇེ་མཐོར་བཏང་ནས་རྒྱལ་ཁབ་ཀྱི་དམིགས་ཡུལ་འགྲུབ་པར་ཞབས་ཞུ་བསྒྲུབ་དགོས་ཚུལ་བསྒྲགས་ཡོད་པ་སོགས་ཀྱི་རྐྱེན་ལས་བྱུང་བ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་ནས་ཁོང་ཚོའི་ཉམས་ཞིབ་ལས་ཤེས་རྟོགས་བྱུང་བ་གསུངས་བྱུང། ད་ལྟ་ང་ཚོ་དེ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་དུས་རྟག་ཏུ་ཉམས་ཞིབ་བྱེད་འོས་ཀྱི་འདུག་ནི་ཡ་གཅིག། དཔེ་གསལ་པོ་བྱས་ནས་ག་རེ་མཐོང་གི་འདུག་ཞུ་བ་ཡིན་ན་དེ་རིང་ཁ་སང། བོད་ཀྱི། བུ་ལི་ཡ། བསླབ་གྲྭ་བུ་ལི་ཡ་དང་བསམ་བློ་འགྱུར་བ་བཏང་ཡ་དང་དམར་ཤོག་ཚོགས་པ་ལ་ཡང་དགའ་ཞེན་ཡོང་ཡས་དང་དམར་ཤོག་ཚོགས་པ་གིས་ཤེས་དགོས་ཀྱི། རྒྱལ་ཁབ་གཅིག་དང་འདུ་ཤེས་གཅིག་དང་ད་ཁྱིམ་ཚང་གཅིག་ཟེར་ཡས་ཀྱི་དེ་འདྲ་ཀྱི་ཆབ་སྲིད་ཀྱི། བརྗོད་ཚིག་གི་བར་ལ་ཡ་ད་དེ་འདྲ་ལས་འགུལ་མང་པོ་ཞེ་ཅིག་སྤེལ་གྱི་ཡོད་རེད་པས་ཟེར་བས་བཞག། ད་གཙོ་བོ་རེད་ད། ད་ལོ་ཆ་ཤས་བྱས་ན་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་འགོ་ཙམ་ལ་ཡ་རྒྱ་ནག་གི་རྒྱལ་ཡོངས་ཀྱི་སློབ་གསོའི་ཚོགས་འདུ་ཆེན་པོ་ཞིག་ཚོགས་བཞག་འདི་སྐབས་སུ་ཡིན་པ་ནས་ཨ་ནི་གཅིག་བསླབ་གྲྭ་ཁག་ཡོངས་རྫོགས་ཀྱི་ཐོག་ལ་ཡང་ཆབ་སྲིད་ཀྱི་གོ་རྟོགས་དེ་ཤུགས་ཆེ་རུ་སྤེལ་དགོས་རེད་ཟེར་ནས་དེ་འབྲེལ་གྱི་བཀའ་ཅིག་སླེབས་བཞག་ད་འོ་འདིའི་རྐྱེན་གྱིས་ད་ཐ་ན་བོད་ལ་ཡ་བོད་ནང་ལོགས་ལ་ཡ་བསླབ་གྲྭ་ཕྲུ་གུ་ཚོ་ལ་ཡ་བསམ་བློ་བསྒྱུར་དགོས་ཀྱི་དྲིལ་བསྒྲགས་འགན་ཁུར་མང་པོ་ཞིག་བྱེད་ཀྱི་རེད་གསལ་བོ་ཞུ་འདུག

བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་རེད་ལ་སོགས་ད་གང་ཅིའི་ཕྲུ་གུ་དིང་རི་མི་དམངས་ཀྱི་ཕྲུ་གུ་ཀླད་པའི་སྒོ་ནས་ཅིག་བཅུག་ཡོད་རེད་ད་དེ་ད་ཆབ་སྲིད་ཀྱི་བསམ་བློ་འགྱུར་བ་བཏང་ཡ་དང་དེ་འདྲ་གི་དམིགས་ཀྱི་ཡོད་རེད་ཟེར་བ་ཅིག་རེད་ཤག་ད་དེ་བཏང་ཚེ་ཕོ་ཆེ་ད་དེ་འདྲ་མང་ཡོད་ན་ཡང་ཅིག་ལྷོ་ཁ་བོ་ལི་ཡ་གོང་དཀར་རྫོང་བོ་ལི་ཡིན་པ་ཡིན་ནའི

ཡང་འདིའི་ཐད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་ནས་རྒྱ་ནག་གིས་བུ་ཕྲུག་ཚོར་དམར་པོའི་བསམ་བློ་སློབ་གསོ་སྤྲོད་བཞིན་པ་དེ་ནི་ངོས་ལེན་མི་ཐུབ་པ་ཞིག་དང་ཤེས་ཡོན་སློབ་གསོ་སྤྲོད་སྟངས་ནི་དེ་འདྲ་ཞིག་མ་ཡིན་པས་བུ་ཕྲུག་ཚོ་ལོ་ཆུང་དུས་ནས་བཙན་གྱིས་དམར་ཤོག་གཞུང་གི་འདུ་ཤེས་སྤྲད་དེ་བོད་མི་རིགས་ཀྱི་རིག་གཞུང་གོམས་གཤིས་མེད་པར་གཏོང་བ་དེ་ནི་བློ་འཚབ་བྱེད་གཞིར་ཆགས་པ་འགྲེལ་བརྗོད་གནང་ཡོད་པ་རེད། དེ་བཞིན་བསྟན་འཛིན་ནོར་རྒྱས་ལགས་ནས་གང་ལྟར་རྒྱ་ནག་གཞུང་གིས་བོད་ས་ཡོངས་ཀྱི་བོད་ཕྲུག་ཚོ་ཀླད་པ་བཀྲུ་བའི་བསམ་བློའི་སློབ་གསོ་ཤུགས་ཆེན་སྤེལ་བཞིན་ཡོད་པ་གསུང་གི་འདུག། བསླབ་གྲྭའི་ཕྲུ་གུ་ཡོངས་རྫོགས་ཀྱི་ད་བོད་ས་ཡོངས་རྫོགས་ཀྱི་ཕྲུ་གུ་ལ་ད་ཡིན་དཔེ་མཚོན་ཙམ་ཞུ་ན་ལྷ་ས་རེད་དིང་རི་རེད་ལྷོ་ཁ་རེད་ག་བ་ཡིན་པ་ནས་ད་བོད་པའི་མཚོ་སྔོན་ཁུལ་ལ་ཡིན་ནས་ག་བ་ཡིན་པ་ཡིན་ནས་དེ་འདྲས་ཀྱི། རྩོམ་སོགས་པ་གཏམ་བཤད་འགྲན་བསྡུར་སོགས་པ་དང་དེ་འདྲས་ཀྱི། ལྟ་སྐོར་ལ་ཁྲིད་ཡ་སོགས་པ་དང་དེ་འདྲས་ཀྱི་ལས་འགུལ་འདྲ་མིན་སྣ་ཚོགས་ཅིག་གི་བརྒྱུད་ཀྱི་ཐོག་ནས་ཁོ་བསྒྲུབ་བྱ་དེ་ག་རེ་ཞུ་བ་ཡིན་ན་ད་ཕྲུ་གུ་གི་ཀླད་པའི་བུ་ལ་ཡང་ཆབ་སྲིད་ཀྱི། ལྟ་བ་དེ་ཤུགས་ཆེན་པོ་ཞེ་ཅིག་བླུག་དགོས་པ་དེ་གཅིག་དམར་ཤོག་ཚོགས་པ་ལ་ཡ་དགའ་ཞེན་ཡོང་དགོས་པ་དེ་གཉིས། རྒྱ་ནག་རྒྱལ་ཁབ་ཟེར་དེ་ད། སོ་སོ་གི། རྒྱལ་ཁབ་འདྲ་བོ་ཅིག་ཡིན་པ་འདྲ་བོ་ཅིག་དེ་འདྲས་ཀྱི་ཕྲུ་གུ་གི་བསམ་བློ་ཁྱེར་སྟངས་སུ་འགྱུར་བ་བཏང་ཡ་དེ་གསུམ། དེ་མ་ཚད་བོད་ཟེར་དུས་ད་སྔོན་མའི་སྐབས་སུ་སོ་སོ་གི་གཞུང་དང་སོ་སོའི་སྤྱི་ཚོགས་འགྲོ་སྟངས་དེ་གའི་ཚང་མ་ལོ་རྗེས་ལུས་ཅན་ཡིན་པ་དང་ཆེས་སྡུག་རྩུབ་ཅན་ཡིན་པ་དང་དེ་འདྲས་ཀྱི་གནས་བབ་ལ་བསླུ་བའི་དེ་ལས་འགུལ་དེ་ད་ཤུགས་ཆེན་པོ་ཞེ་ཅིག་འགྲོ་བཞིན་པ་རེད་བཞག་ཟེར་ཞུ། རྒྱ་ནག་གཞུང་གིས་བོད་ཕྲུག་ཚོའི་བསམ་བློ་བཅོས་སྒྱུར་གཏོང་ཐབས་བྱེད་མུས་དེར་རྒྱལ་སྤྱིའི་སྟེང་ཚོགས་པ་མང་པོས་སེམས་འཚབ་གསལ་འདོན་གནང་ཡོད་པ་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་དཔལ་འབྱོར་དང་སྤྱི་ཚོགས་རིག་གཞུང་ཐོབ་ཐང་ཚོགས་ཆུང་གིས་ད་ལོའི་ཕྱི་ཟླ་གསུམ་པའི་ནང་རྒྱ་ནག་གིས་བོད་ནང་བཙན་ཤེད་ཀྱིས་བུ་ཕྲུག་ཚོ་གཏན་འཇགས་སློབ་གྲྭར་གཏོང་བཞིན་པ་དེ་མཚམས་འཇོག་འབོད་སྐུལ་བྱས་ཡོད་ལ། ཡང་ད་ལོའི་ཕྱི་ཟླ་གཉིས་པའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་མཁས་པ་གསུམ་གྱིས་བུ་ཕྲུག་ས་ཡ་གཅིག་ལྷག་ཙམ་རྒྱ་ནག་གི་གཏན་འཇགས་སློབ་གྲྭ་ཁག་ཏུ་བཅུག་སྟེ་ཕ་མ་དང་ཁ་བྲལ་བཏང་ཡོད་པ་དང་རྒྱ་ནག་དམར་པོའི་རིང་ལུགས་ཀྱི་ལྟ་བར་གཞི་བཅོལ་བའི་བསླབ་གཞི་ཁག་རྒྱའི་སྐད་ཡིག་ཐོག་སློབ་ཁྲིད་བྱེད་ཀྱི་ཡོད་པ་དེ་དག་གི་རྗེས་འབྲས་ཚབས་ཆེན་ཡོང་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་སོགས་ཀྱི་གནས་ཚུལ་བཀོད་འདུག་ལ།

འདས་པའི་ལོ་ཤས་ནང་མཚོ་སྔོན་དུ་བོད་སྐད་ཡིག་སློབ་གསོ་དེ་རྒྱ་ཡིག་ཏུ་བསྒྱུར་བའི་སྲིད་བྱུས་སྤེལ་བ་དེར་རྨ་ལྷོ་རེབ་གོང་དང་མཚོ་ལྷོ་ཆབ་ཆ་སོགས་ནས་མི་མང་ཁྲོད་དུ་ངོ་རྒོལ་གྱི་ལས་འགུལ་རབ་དང་རིམ་པ་བྱུང་ཡོད་ལ་དོན་རྐྱེན་དེར་འབྲེལ་ནས་ཁྱིམ་བདག་དང་དགེ་སློབ་མང་བོ་ཞིག་འཛིན་བཟུང་བཙོན་འཇུག་ཁྲིམས་ཆད་ཀྱང་ཕོག་ཡོད་པ་མ་ཟད་སྒེར་ཚུགས་སློབ་གྲྭ་ཁ་ཤས་སྒོ་བརྒྱབ་པ་རེད། ད་ལྟ་མཚོ་སྔོན་གྱི་བོད་རིགས་སློབ་གྲྭ་ཆུང་འབྲིང་ཕལ་ཆེ་བའི་ནང་རྒྱ་ཡིག་གཙོ་བོར་བཞག་ནས་སློབ་གཞི་ཁག་འཁྲིད་བཞིན་ཡོད་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གྱི་ཐོ་དང་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་ཡིན། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསན་པར་ཐུགས་རྗེ་ཆེ་ད་བདེ་མོ་བྱོས།